མཐའ་གཅིག་སྒོམ་སྤང་ཡིན་པ་དགུ་པོ་སྟེ། གཟུགས་ཅན་དབང་པོ་བདུན། དེ་ནི་ཁ་ས་སྲོག་བྱས། དེའི་སྒང་ལ། དེ་ནི་སྡུག་བསྔལ་དབང་པོ། རེད་པ་སྡུག་བསྔལ་དབང་པོ་བྱས་དེ་དགུ་པོ་དེ་ནི་སྒོམ་སྤང་ཡིན་ཟེར་བྱས། དད་སོགས་དབང་པོ་དེ་ལ། སྤང་བྱ་ཡིན་པ་ཡོད་སྤང་བྱ་མ་ཡིན་པ་ཡོད་དེ་ལ་ཟག་བཅས་ཟག་མེད་གཉིས་ཡོད་པ་ཡིན་ཙང།